འོ་ད་ཕུགས་དམིགས་ཡིག་ཆ་དེ་ནང་ལོགས་ལ་ཡང་ལེའུ་དང་པོ་དེ་ཁོ་རང་ང་རང་ཚོ་ད་བོད་དོན་བདེན་མཐའ་གསལ་ཐབས་དབུ་མའི་ལམ་གྱི་སྐོར་ལ་གསུངས་ཡོད་རེད། དེའི་ནང་ལོགས་ལ་ཡང་བོད་རྒྱ་འབྲེལ་མོལ་བསྐྱར་གསོ་རེད། གནས་ཚུལ་འཛིན་སྐྱོང་མ་ལག་དང་ལེགས་བཅོས། ད་བོད་རྒྱ་འབྲེལ་མོལ་བསྐྱར་གསོའི་འགྲོ་བཞིན་ན་ད། ང་ཚོ། ད་ཕྱི་ལོ་ཉིས་སྟོང་བཅུ་ལོ་ནས་བཟུང་ཅིག་ད་བོད་རྒྱ་གྲོས་མོལ་དེ་ཡང་བསྐྱར་གསོ་མ་ཐུབ་པ་དང་ཨ་ནི་བོད་རྒྱའི་དཀའ་རྙོག་དེ་མུ་མཐུད་ལྷག་བསྡད་ཡོད་རེད། ད་ལྟའི་ཆ་ལ་ཡང་ད་འདི་ལོ་འདི་དག་གི་ནང་ལོགས་ལ་རྒྱ་ནག་དམར་པོའི་གཞུང་གིས་འགོ་ཁྲིད་རིམ་པ་བསྒྱུར་བཅོས་ཕྱིན་ཡོད་རེད་འགོ་ཁྲིད་མང་པོ་ཞིག་སླེབས་ཡོད་རེད། ཡིན་ནའི་གནས་སྟངས་དེ་ཡི་རང་འཇགས་ལྷག་ཡོད་རེད་ལ་ཨ་ནི་རྒྱལ་ཁབ་ཁག་གི་ཡི་ད་གཞུང་གི་འགྲོ་སྟངས་ཡིན་ནའི་རེད་རྒྱལ་སྤྱིའི་སྤྱི་ཚོགས་ཀྱི་གནས་སྟངས་ཆབ་སྲིད་ཀྱི་གནས་སྟངས་རྒྱ་ནག་གི་དཔལ་འབྱོར་དང་ཆབ་སྲིད་ཀྱི་སྟོབས་ཤུགས་དེ་ཚོ་ལ་བལྟས་རྗེས་ད་བོད་རྒྱ་འབྲེལ་མོལ་སླར་གསོ་ཡོང་ཡག་གི་ད་ཅིག་ཐུགས་རེ་ག་འདྲས་ཅིག་གནང་གི་ཡོད་ན་བཀའ་ཤག་གི་ད་ལན་གི་ནི་ཅིག་ཆ་གནང་འདི་ན་མདུན་བསྐྱོད་ཀྱི་ཐབས་ལམ་ག་འདྲས་གཟིགས་ཀྱི་ཡོད་ན་འདི་ངོ་སྤྲོད་གནང་རོགས་གནང། ད་འདི་རེད་བ་ད་ལྟ་ང་ཚོ་འདི་ཕུགས་དམིགས་འདི་ནང་ལ་ངོ་སྤྲོད་བྱེད་པའི་སྐབས་ལ་བོད་མིའི་སྒྲིག་འཛུགས་ཀྱི་ད་ལས་ཀ་བྱེད་དགོས་ཡ་གཙོ་བོ་འདི་ག་རེ་ཆགས་ཀྱི་འདུག་ཟེར་ཡ་འདི་རེད་དེ་ཡིན་དུས་ཚང་མ་འདི་ལེའུ་དང་པོ་གཉིས་པ་གསུམ་པ་ལ་ཡོད་པ་བྱས་ནས་ལེའུ་དང་པོ་འདི་བཅའ་ཁྲིམས་ནང་ལ་གསལ་བསྡད་ཡ་དེ་བོད་དོན་བདེན་མཐའ་སེལ་ཐབས་གསལ་བསྡད་རེད་ད་བོད་དོན་བདེན་མཐའ་སེལ་ཐབས་དེ་ད་ལྟ་ང་ཚོ་དབུ་མའི་ལམ་གྱི་ཐོག་ནས་བྱེད་དགོས་ཡ་གི་གནད་དོན་དེ་རེད་དབུ་མའི་ལམ་ནས་བོད་དོན་དཀའ་རྙོག་སེལ་དགོས་ཀྱི་ཡོད་པ་ཡིན་ན་ཨ་ནི་ད་ཞི་མོལ་གྱི་ཐོག་ནས་བྱེད་དགོས་ཀྱི་ཡོད་རེད་བ་ད་ཞི་མོལ་ད་ལྟ་བྱེད་བསྡད་པ་དེ་ད་ང་དེ་གང་གསུངས་པ་ནང་བཞིན་རེད་གང་ལྟར་ཉིས་སྟོང་བཅུ་ནས་ད་ད་ལྟ་བར་དུ་ཉིས་སྟོང་ཉི་ཤུ་རྩ་གསུམ་བར་དུ་འབྲེལ་བ་བསྐྱར་མཐུད་འདྲ་བོ་དེ་འདྲ་བྱུང་ཐུབ་ཀྱི་ཡོད་མ་རེད་འབྲེལ་བ་བསྐྱར་མཐུད་མ་བྱུང་བ་ཡིན་ན་ཞི་མོལ་ཡོང་ཡ་ཁོ་ན་ཡོད་མ་རེད་བ་དེ་ཡིན་པ་སོང་ཙང། འདི་གི་གནས་བབ་གཅིག་རེད་ཨ་ནི་ལེའུ་གཉིས་པ་འདི་ནང་ལེའུ་འདི་ཚང་མ་ལ་ཨ་ནི་ང་ཚོ་དེ་ད་བཙན་བྱོལ་བོད་མིའི་སྒྲིག་འཛུགས་དང་མི་མང་ཚོ་ལྟ་སྐྱོང་ཚོ་ག་འདྲ་བྱེད་དགོས་ཡོད་མེད་དང་དེའི་སྒང་ལ་ཡང་སྤྱི་ཚོགས་བདེ་དོན་དང་འབྲེལ་བའི་ཐོག་ནས་ད་འདི་སླེབས་ཡོང་གི་རེད་ཨ་ནི་དེ་ནས་ཨ་ནི་རིམ་པ་གསུམ་པ་དེ་ལ་ཨ་ནི་ང་ཚོ་འཛིན་སྐྱོང་བྱེད་པའི་སྐབས་ལ་ཨ་ནི་ལས་ཀ་ག་རེ་ག་རེ་བྱེད་དགོས་ཀྱི་ཡོད་མེད་དེ་ཚོའི་གི་རིམ་པ་འདྲ་བ་ཞིག་རེད་ད་ད་ལྟ་དང་པོ་གི་བཀའ་འདྲི་དེ་བོད་རྒྱ་འབྲེལ་མོལ་དང་འབྲེལ་བའི་གི་ལས་དོན་ཚོ་ཆུང་བཅོས་སྒྲིག་བྱས་དེ་དང་པོ་ང་ཚོ་རིམ་པ་དང་པོ་དེ་བཀའ་ཤག་ཡར་སླེབས་པ་དང་དང་པོ་བསམ་བློ་ག་རེ་བཏང་དགོས་ཟེར་ན་ད་ལྟ་བར་དུ་ལས་དོན་བྱེད་སྟངས་གི་རིམ་པ་འདྲ་བོ་དེ་ག་འདྲས་གང་འདྲས་ཕྱིན་འདུག་ད་འདིས་གི་སོ་སོའི་བསམ་བློ་བཏང་སྟངས་གི་ཐོག་ནས་རྒྱུ་མཚན་གི་ཐོག་ནས་ག་ཚོད་ཏག་ཏག་བསྡད་གི་འདུག་མི་འདུག་དེ་བསམ་བློ་བཏང་ཡོང་དུས་ད་འདི་ལ་བཅོས་སྒྲིག་ཅིག་བྱེད་དགོས་ཀྱི་འདུག་ཟེར་ནའི་ག་ད་ད་ལྟའི་གནས་སྐབས་ལ་ད་གཏན་འཇགས་ཐབས་ཇུས་ཚོ་ཆུང་ཟེར་ཡ་དེ་བཙུགས་ཡོད་པ་ད་གཏན་འཇགས་ལབ་དགོས་ཡ་དེ་དེའི་ནང་ལ་ཡོད་མཁན་གྱི། དུས་རྒྱུན་དུ་ནས་ལས་ཀ་བྱེད་དགོས་མཁན་འདི་ག་དེ་ཨ་ནི་འབྲེལ་ཡོད་ཀྱི་གནས་ཚུལ་མཁོ་སྒྲུབ་ཡིན་ན་བདེ་སྲུང་གི་དྲུང་ཆེ། གནས་ཚུལ་འགྲེམས་སྤེལ་ཡིན་ན་ཨ་ནི་ཕྱི་དྲིལ་གྱི་དྲུང་ཆེ། ཨ་ནི་ཆབ་སྲིད་ཀྱི་དྲུང་ཆེ་དེ་ད་ཆ་ང་ཐམ་དེ་ནང་བཞག་ཡ་རེད་གནས་ཚུལ་དཔྱད་པ་བྱེད་མཁན་དེ་སྲིད་ཇུས་ཉམས་ཞིབ་ཁང་ཡིན་དུས་སྲིད་ཇུས་ཉམས་ཞིབ་ཁང་འགན་འཛིན་ཁོང་ཚོ་བཞི་གཙོ་བོ་བྱས་ཨ་ནི་དེའི་གཙོ་སྐྱོང་བྱེད་མཁན་དེ། སྲིད་སྐྱོང་གིས་བྱས་བྱས་སློབ་སྟོན་པ་གསུམ། དང་ཨ་ནི་དམིགས་བསལ་གདན་ཞུ་གཅིག་ག་རང་དགའ་ལྡན་ཕོ་བྲང་དང་གནད་དོན་དེ་ཐད་ཀར་འབྲེལ་བ་ཆགས་བསྡད་གི་ཡོད་རེད། དེ་བཞིན་ད་ལྟ་ཕྱིས་སུ་ད་དཔལ་ལྡན་ཕྱི་དྲིལ་བཀའ་བློན་དང་དཔལ་ལྡན་བདེ་སྲུང་བཀའ་བློན་གཉིས་འདི་ལ་ཐད་ཀར་འབྲེལ་བ་ཆགས་བསྡད་གི་ཡོད་རེད་ཚང་མ་འདི་ཚོགས་ཆུང་ནང་ལ་ཡར་ཕེབས་བྱས་ཨ་ནི་ཚོགས་ཆུང་ཧྲག་བསྡུས་བྱས་ད་ལྟའི་གནས་སྐབས་ལ་འདི་རེད། ད་མ་འོངས་པ་ང་ཚོ་བོད་རྒྱ་འབྲེལ་མོལ་བསྐྱར་གསོ་བྱུང་ཐུབ་པ་དང་ཞི་མོལ་འགོ་ཚུགས་ཐུབ་པ་དང་དེ་འདྲའི་གི་གནས་བབ་བྱུང་བ་ཡིན་ན་ཡང་དེ་རྒྱ་ཆེར་གཏང་དགོས་ཡ་དང་ཡང་ལས་དོན་གྱི་ཐོག་ནས་ཅིག་གི་ངོ་བོ་མ་འདྲ་དེ་འདྲ་ཐོན་ཡོང་གི་རེད་དེ་ཚོ་ལས་འགན་འཁུར་ས་དེ་ཚོ་ཡང་ཅིག་ཤེས་རྒྱ་ཆེར་གཏང་དགོས་ཡ་དེ་ཚོ་ཏན་ཏན་ཡོང་གི་རེད་དེ་ཡིན་དུས་ཙམ་པ་ང་ཚོ་ཕུགས་རྒྱང་རིང་པོ་གི་སྐད་ཆ་བཤད་ཡོང་དུས་ག་དུས་ཡོང་དང་མི་ཡོང་ཟེར་ཡ་ཚོ་ད་ལས་དོན་འདི་དང་འབྲེལ་བའི་ཐོག་ནས་ག་བ་སླེབས་ཡོད་རེད་ག་འདྲ་ཅིག་སླེབས་ཀྱི་རེད་ཟེར་ཡ་ཚོ་ད་རེ་བ་དེ་ང་ཚོ་དེ་ནང་ལ་གསལ་པོ་བྱས་ནས་བཀོད་བཞག་ཡོད་རེད་ཡིན་ནའི་ག་བ་ཅིག་སླེབས་བསྡད་ཡོད་རེད་ཞེས་དེ་ད་སྐབས་རེ་ཡང་གནད་དོན་འཛུགས་གང་ལ་བཤད་པ་ཡིན་ན་ཁོ་ཕན་ལས་ཡང་གནོད་ཆེ་བ་ཡོང་སྲིད་པ་ཡིན་པས་སོང་ཙང་དེ་ཚོ་སྐོར་ལ་ད་ལྟ་ཞུ་མ་དགོས་པ་ཞིག་ད་རིམ་པས་རིམ་པས་མང་ཚོགས་ཀྱིས་དེའི་སྐོར་དེ་མཁྱེན་གྱིན་མཁྱེན་གྱིན་མཁྱེན་གྱིན་ཡོང་གི་རེད་དེ་གནས་སྟངས་གཅིག་རེད། དེ་ཡིན་དུས་ད་ད་ལྟ་དང་པོ་དེ་ཨ་ལས་སྒྲིག་འཛུགས་དེ་གང་འདྲ་བཅོས་སྒྲིག་བྱེད་དགོས་ཀྱི་འདུག་སྒྲིག་འཛུགས་དེ་ཏག་ཏག་གང་འདྲ་ཞིག་བཟོ་དགོས་ཀྱི་འདུག་བསམ་དེ་བསམ་བློ་བཏང་བྱས་ཨ་ནི་དང་པོ་དེ་བཟོས་པ་རེད། ད་དེ་ནས་མར་ད་ཁ་བ་དེ་མ་ཤེས་ཡོང་དུས་ཨ་ནི་རྒྱ་ནག་གཞུང་དང་འབྲེལ་མོལ་སླར་གསོ་ཡོང་ཐབས་དེ་ད་གང་འདྲ་བྱེད་དགོས་ཀྱི་རེད་ཞེས་བསམ་བློ་ད་གང་ལྟར་དབུ་མའི་ལམ་གྱི་ཐོག་ནས

ཟུང་འབྲེལ་བྱས་ནས་གྲ་སྒྲིག་ཏག་ཏག་ཅིག་དགོས་ཡོད་དགོས་ཀྱི་ཡོད་རེད་དེ་ཡིན་དུས་ཙམ་པ་འདིའི་གནས་སྟངས་ཁག་ཁག་རེད་མ་གཏོགས་ཅིག་དེ་མ་ཡིན་པའི་གི་རྒྱ་ནག་གཞུང་ལ་སྐད་ཆ་མ་བཤད་པར་འགྲོ་ས་ཡོད་མ་རེད་ད་ངས་ཐེངས་མ་གསུམ་ཞུ་གི་ཡོད་འདི་ཧ་གོ་དགོས་ཀྱི་རེད་བྱས་ནས་འདི་ད་འདིའི་ཆེད་ལ་ང་ཚོ་ཕར་འགྲོ་བ་བྱུང་ནའི་ཚུར་ཡོང་དགོས་ཡོད་ན་ག་རེ་ཡིན་ན་འདི་རིམ་པ་དེ་འགྲོ་བསྡད་ཀྱི་རེད་ད་འདི་ངས་ཞུ་བསྡད་ཡ་དེ་ཨ་ནི་ཁོ་བོད་རྒྱ་འབྲེལ་མོལ། དང་འབྲེལ་བའི་གི་ཐོག་ནས་བཀའ་ཤག་འདི་གི་སྲིད་ཇུས་ག་རེ་རེད་ཟེར་ན་བ་ཡིན་ན་ད་བཀའ་ཤག་སོ་སོ་སོ་སོའི་གི་མིས་ཕྱག་ལས་གནང་སྟངས་ཏོག་ཙམ་ཏོག་ཙམ་མ་འདྲ་ཡོང་གི་རེད་པ། ཡང་སྔོན་མ་འདི་མ་རེད་ཟེར་ང་ཚོ་ཞུ་གི་ཡོད་མ་རེད་ག་ད་བཀའ་ཤག་འདི་གི་སྲིད་ཇུས་ག་རེ་རེད་ཟེར་ན། བོད་རྒྱ་འབྲེལ་མོལ་དུ་ཐུག་པ་ཡིན་ན་དེ་རྒྱལ་བ་རིན་པོ་ཆེ་གི་མཚན་ཐོག་ནས་གནང་ཡ་དང། ཨ་ནི་རྒྱལ་བ་རིན་པོ་ཆེ་གིས་ཆབ་སྲིད་དང་འཛིན་སྐྱོང་སྐུ་དབང་རྩིས་སྤྲོད་གནང་ཟིན་པ་ཡིན་པ་ཡིན་ནའི་རྒྱལ་བ་རིན་པོ་ཆེ་བོད་མི་གཅིག་ཡིན་པའི་ཆ་ནས་ལས་འགན་ཡོད་ཞེས་ནས་དུས་རྒྱུན་དུ་ནས་གསུང་གི་ཡོད་པ་ནང་བཞིན་བྱས་ནས་བོད་རྒྱའི་དཀའ་རྙོག་སྒང་ལ་མཛད་འགན་ད་ལྟ་ཡིན་ནའི་མུ་མཐུད་ནས་རྒྱལ་བ་རིན་པོ་ཆེ་གིས་བཞེས་གནང་གི་རེད་ཞེས་ནས་དེ་ང་ཚོ་གསལ་པོ་བྱས་ནས་ཞུ་གི་ཡོད་ལ་ང་ཚོའི་ལངས་ཕྱོགས་ད་ག་རང་ཡིན། དེ་འདྲའི་ཅིག་གི་ཐོག་ནས་ད་རྒྱ་ནག་ལ་ཕར་སྙོབ་ཡའི་ཐབས་ཤེས་བྱེད་དེ་འདྲའི་ཅིག་ད། སྙོབ་ནས་ང་ཚོ་དཀའ་རྙོག་ཅིག་སེལ་མ་ཚར་གྱི་བར་དུ་བོད་ནང་ལོགས་གནས་སྟངས་ཞིབ་འཇུག་ཚད་ལྡན་བྱེད་དགོས། འདིས་རྒྱལ་སྤྱིའི་སྤྱི་ཚོགས་ལ་ཕར་ཏག་ཏག་འཕྲོད་པ་བྱེད་དགོས་དེ་ད་ད་ལྟ་གནས་ཚུལ་འཛིན་སྐྱོང་མ་ལག་དང་འབྲེལ་བའི་ཐོག་ནས་སླེབས་ཡོང་གི་རེད། ད་དེ་འདྲའི་གི་ཐབས་ཤེས་ཡོང་ཡ་གི་ཆེད་དུ་ད་ང་ཚོ་རྒྱལ་སྤྱིའི་སྤྱི་ཚོགས་ལ་ཕར་འགྲོ་དགོས་ཀྱི་ཡོད་རེད་རྒྱ་ནག་གིས་ཚུར་ང་ཚོ་ལ་ཡ་རྒྱལ་བ་རིན་པོ་ཆེ་གིས་ནམ་རྒྱུན་བཀའ་གནང་གི་ཡོད་པ་ནང་བཞིན་ང་ཚོ་ལག་པ་གཉིས་བརྐྱངས་འགྲོ་བསྡད་ཡོད་རེད་ད་ལག་པ་དེ་རྒྱ་ནག་གིས་ཟིན་པ་ཡིན་ན་ད་ང་ཚོ་རྒྱལ་སྤྱིའི་སྤྱི་ཚོགས་ལ bye bye ལབ་ཆོག་གི་རེད་ཟེར་ནས་གསུང་ཡ་བསྡད་པ་ནང་བཞིན་བྱས་ནས་ད་དེ་ཁོ་ང་ཚོའི་ལག་པ་གཉིས་ཀ་བརྐྱངས་འགྲོ་བསྡད་ཡོད་རེད་རྒྱ་ནག་ལའི་ཕར་ལག་པ་བརྐྱངས་བསྡད་ཡོད་རེད་རྒྱལ་སྤྱིའི་སྤྱི་ཚོགས་ལའི་ལག་པ་བརྐྱངས་བསྡད་ཡོད་རེད་ད་དེ་རིང་བར་ད་རྒྱ་ནག་གིས་ལག་པ་དེ་འཇུ་གི་མེད་དུས་ཁོ་རྒྱལ་སྤྱིའི་སྤྱི་ཚོགས་ལ་མ་འགྲོ་རང་འགྲོ་རེད་མ་གཏོགས་ང་ཚོར་ཐབས་ཤེས་ཡོད་མ་རེད་ད་རྒྱལ་སྤྱིའི་སྤྱི་ཚོགས་ལ་འགྲོ་བའི་སྐབས་ལ་ད་ང་ཚོ་གི་འགྲེལ་བཤད་དེ་ག་འདྲས་རྒྱག་གི་ཡོད་རེད་ཟེར་དུས་ཙམ་པ་ད་ངས་འདི་ཚོགས་འདུ་མང་པོ་ནང་ལ་ཞུས་ཟིན་པ་རེད་ཡིན་ནའི་དེ་རིང་འདི་ང་ཚོ་དེ་བརྙན་འཇུག་བྱེད་ཡ་དེ་གོ་སྒྲིག་ཅིག་བྱེད་ཀྱི་ཡོད་པས་སོང་ཙང་ཡང་བསྐྱར་ཅིག་ཞུས་བཞག་པ་ཡིན་ནའི་ཁྱད་པར་གའི་མི་འདུག་བསམ་གྱི་འདུག་བྱས་ཙང། ད་བོད་ཀྱི་ལོ་རྒྱུས་ཀྱི་གོ་གནས་ལ་ཡང་ངོས་འཛིན་གཅིག་ཐོབ་པའི་ཐོག་ནས་དབུ་མའི་ལམ་ལ་ཡང་ད་གདེང་འཇོག་དེ་ག་འདྲས་རག་དགོས་རེད་ཟེར་ཡ་དེ་ད། དེ་རྒྱུ་མཚན་ག་རེ་བྱས་ནས་དེ་སྲིད་ཐབས་ཇུས་དེ་ག་རེ་བྱས་ནས་ཟིན་གྱི་ཡོད་རེད་བོད་ཀྱི་ལོ་རྒྱུས་ཀྱི་གནས་བབ་སྒང་ལ་བོད་ལོ་རྒྱུས་ཀྱི་གནས་བབ་ཀྱི་ཐོག་ནས་རང་བཙན་ཡིན་པའི་གི་གནས་སྟངས་འདིའི་སྒང་ལ་ཡང་ང་ཚོས་ཤུགས་མང་ཞིག་བརྒྱབ་བྱས་དབུ་མའི་ལམ་ལ་ཡང་གདེང་འཇོག་སླེབས་དགོས་ཡ་གི་རྒྱུ་མཚན་དེ་ག་རེ་ཞིག་ཆགས་ཀྱི་ཡོད་རེད་ཟེར་ན་ད་རྒྱ་ནག་གི་སྟོབས་ཤུགས་ཆེ་དྲགས་ནས།

དབུ་མའི་ལམ་གྱི་སྲིད་བྱུས་ཟིན་པ་ཡིན་ན་རང་བཙན་བཤད་ཆོག་གི་མེད་པའི་གནས་ཚུལ་རེད་ཅེས་ཟིན་བྲིས་བྱས་སྡོད་ཀྱི་ཡོད་རེད་ད་ཡིན་ནའི་གཞི་རྩའི་གི་བསམ་བློ་དང་ང་ཚོའི་གཞི་རྩའི་གི་ལངས་ཕྱོགས་དེ་ག་རེ་རེད་ཟེར་ན། རྒྱལ་བ་རིན་པོ་ཆེ་ལ་ཡང་དཔེར་ན་རྒྱ་ནག་གཞུང་གིས་བོད་དེ་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་ཆ་ཤས་རེད་ཟེར་ནས་གསུང་དགོས་ཀྱི་ཡོད་ཟེར་གནའ་སྔ་མོ་ནས་ད་ག་རེ་རེད་རྒྱ་ནག་གི་ཆ་ཤས་རེད་ཟེར་ནས་གསུང་དགོས་ཀྱི་ཡོད་ཟེར་ནས་དེ་གསུང་དུས་རྒྱལ་བ་རིན་པོ་ཆེས་བཀའ་ལན་ག་རེ་གནང་ཡོད་རེད་ཟེར་ན་ང་ལོ་རྒྱུས་ཉམས་ཞིབ་པ་མིན་ལོ་རྒྱུས་དེ་ལོ་རྒྱུས་ཉམས་ཞིབ་པ་ལ་བཞག་ཤོག། ག་རེ་གལ་ཆེ་གི་རེད་ཟེར་ན་མ་འོངས་པའི་བོད་མི་མང་གི་མདུན་ལམ་གལ་ཆེ་གི་རེད་ཟེར་ནས་འདི་བཀའ་གནང་ཡ་དེ་རེད་བ། ད་འདི་གནད་འགག་ཆེན་པོ་ཞིག་ཏུ་ཆགས་བསྡད་རེད་ཁ་སང་རྒྱ་གར་འཇོན་མིའི་བཞེད་ཚུལ་ནང་བཞིན་མ་རེད། དེ་ཡིན་དུས་ཙམ་པ་ད་ལོ་རྒྱུས་ཉམས་ཞིབ་པ་ནང་ལོགས་ནས་བོད་པའི་ལོ་རྒྱུས་ཉམས་ཞིབ་པ་མང་པོ་ཞིག་ཡོད་རེད་མང་པོ་བྱུང་ཡོད་རེད་ཁོང་རྣམ་པ་ཚོ་གིས་བྲིས་བཞག་པ་དེ་ཡང་བོད་པའི་གི་འཁྱོག་བཤད་ལ་ངོས་འཛིན་བྱེད་མི་སྲིད་པ་དེ་འདྲ་མ་རེད་བ་ཁོ་དངོས་ཡོད་གནས་ཚུལ་ཡིན་པ་ཡིན་ནའི་བྱས་ཙང་ད་འདས་པའི་ལོ་གཉིས་གཉིས་དེ་ཙམ་གྱི་ནང་ལོགས་ལ་ཡང་ཨ་ནི། Michael Van Walt གྱིས་དེབ་བྲིས་བཞག་པ་དང་ཨ་ནི་རྒྱ་མིའི་དོན་དག Professor Lau Hon Shiang གིས་བྲིས་བཞག་པའི་དེབ་དེ་གཉིས་གཉིས་དེ་ད་ང་ཚོས་གལ་གནད་ཆེན་པོ་མཐོང་པ་རེད་ག་རེ་རེད་ཟེར་ན་དེ་ཁོ་བོད་རིགས་མ་ཡིན་པའི་གི་མི་རིགས་གཞན་པ་གཉིས་ནས་གཅིག་དེ་ལྷག་པར་དུ་རྒྱ་རིགས་གཅིག་གི་དེ་ཡང་ཁོ་གཉིས་གཉིས་ཀྱི་ཞིབ་འཇུག་བྱེད་སྟངས་དེ་རྦད་དེ་མ་འདྲ Michael Van Walt གྱིས་བྱས་བཞག་པ་དེ་ཨ་ནི། སྟབས་མ་ལེགས་པ་ཅིག་ལ་ད་ག་རེ་ཡོད་རེད་ཟེར་ན་ནུབ་ཕྱོགས་ཀྱིས་ཤར་ཕྱོགས་ཀྱི་ལོ་རྒྱུས་ལྟ་ཡོང་དུས་ཙམ་པ་མང་ཆེ་བ་ཅིག་ཁུངས་དེ་རྒྱ་ནག་གི་ཁུངས་ལྟ་སྡོད་ཀྱི་འདུག་ད་རྒྱ་ནག་གི་དེ་འཁྱོག་བཤད་བྱས་བཞག་པ་དེ་ཀྱི་ཁུ་འཕྲུལ་ཁོང་ནང་བཏོན་བཞག་པ་ནང་བཞིན་རེད་དེ་ཡིན་དུས་ཙམ་པ Michael གྱིས་རྒྱ་ནག་གཅིག་པུ་མ་ཡིན་པའི་གི་བོད་ཀྱི་ཁྱིམ་མཚེས་རྒྱལ་ཁབ་མང་པོ་ཞེ་པོ་ཅིག་གི་མཁས་པ་དྲུག་ཅུ་བདུན་ཅུ་ཞིག་མཉམ་ལོ་རྒྱུས་མཁས་པ་དེ་ཚོ་མཉམ་དུ་གོ་བསྡུར་བྱས་ནས་དེབ་དེ་བཏོན་བཞག་པ་རེད་ད་འདིའི་ནང་ལ་དོན་དག་ག་རེ་ལབ་གི་ཡོད་རེད་ཟེར་ན། བོད་དང་སོག་པོའི་བར་རང་འབྲེལ་བ། ད་བོད་དང་སོག་པོ་ལབ་དུས་ང་ཚོ་བོད་པ་ལ་གོ་བ་གོ་བ་ཁག་ཁག་ཡོད་རེད་བ། ང་ཚོའི་ས་སྐྱ་པཎྜི་ཏ་ཀུན་དགའ་རྒྱལ་མཚན་ནས་བྱས་ནས་མར་འབྲེལ་བ་བཏང་ནས་ཡོང་གི་རེད་ཡིན་ནའི་རྒྱ་ནག་གིས་བོད་དང་སོག་པོ་འབྲེལ་བ་ལབ་དུས་ཙམ་པ་ལ་རྒྱ་ནག་གི་ལོ་རྒྱུས་ནང་ལ་ཡུའན་ཟེར་ཡ་དེ་གཅིག་པོ་མ་གཏོགས་གོ་གི་ཡོད་མ་རེད་ཡུའན་ཟེར་ཡ་དེ་ཆིག་སྟོང་ཉིས་བརྒྱ་བདུན་ཅུ་དོན་གཅིག་ནས་བྱས་ནས་ཆིག་སྟོང་སུམ་བརྒྱ་དྲུག་ཅུ་རེ་བརྒྱད་བར་དུ་གི་དུས་ཡུན་སོག་པོས་ཀྱི་རྒྱ་ནག་དབང་བསྒྱུར་བྱས་པའི་དུས་ཡུན་དེ་གཅིག་པོ་རེད་པ།

ཀུབ་ལའི་གི་འབྲེལ་བ་དེ་ལས་སྔན་ལ་ཆགས་པ་རེད་པ། ལོ་བཅུ་ཕྲག་ཁ་ཤས་སྔན་ལ་ཆགས་པ་རེད། གཅིག་འདི་རེད་དེ་ཡིན་དུས་ཙམ་པ་འདི་འདྲའི་གི་འབྲེལ་བ་འདི་གའི་ཚང་མ་ལོ། བོད་དང་སོག་པོ་བོད་དང་མིང་བོད་དང་ཆིང། ཨ་ནི་དེང་སང་གི་རྒྱལ་སྤྱིའི་གི་ཁྲིམས་ཐོག་ནས་བཤད་པ་ཡིན་ནའི་བོད་དེ་རྒྱ་ནག་གི་ཆ་ཤས་ལ་དུས་ནམ་ཡང་བརྩིས་མྱོང་མི་འདུག་ཟེར་ཡ་དེ Michael གི་དེབ་ནང་ལ་ཁུངས་སྐྱེལ་གི་ཡོད་རེད། ད་དེ་མཁས་པ་མང་པོ་གཅིག་མཉམ་དུ་གོ་ཐུབ་ཤིང། ད་ཕྱོགས་གཞན་པ་དེ་ནས Professor Lau གི་ཁུངས་སྐྱེལ་དེ།

རྒྱ་ནག་གི་གོང་མ་ཚོ་གཏན་ལ་ཕབ་བཞག་པའི་གི་ལོ་རྒྱུས་ཡིག་ཆ་ལ་གཞི་བཞག་ནས་བཤད་ཡོང་གི་རེད། དེ་ཡིན་དུས་ཡིག་ཆ་འདི་གཉིས་གཉིས་དེ་ད་ང་ཚོ་གཙོ་བོ་གཞི་བཞག་བྱས་དེ་བྱས་ནས་ད། ཐོག་མ་ང་ཚོ་ལས་རིམ་འགོ་བཙུགས་ཡས་དེ་ང་ཚོ་དེ་ཤེས་བསྡད་པ་གཅིག་པོས་ཕན་གི་མ་རེད་པ། དེ་ཡིན་དུས་ཙམ་པ་ད་ཨ་མི་རི་ཀ། གྲོས་ཚོགས་ནང་ལོགས་ལ་ཡང་ཨ་ནི་མཁས་པའི་ཉན་ཞིབ་ཅིག་བོད་གི་ལོ་རྒྱུས་གི་ཐོག་ལ་ཡང་མཁས་པའི་ཉན་ཞིབ་ཅིག་ཐེངས་མ་དང་པོ་ང་ཚོ་ཚོགས་ཐུབ་པ་བྱུང་ཡོད་རེད། ཨ་མི་རི་ཀའི་གི་གྲོས་ཚོགས་གི་དེབ་ཐེར་ནང་ལོགས་ལ་ད་བོད་ལོ་རྒྱུས་གི་གནས་བབ་གི་ཐོག་ལ་རང་བཙན་ཡིན་པ་དེ་གསལ་བསྡད་ཡོད་རེད། ད་འདི་གཞི་བཞག་ནས་ད་ལྟའི་ཨ་མེ་རི་ཁ་གྲོས་ཚོགས་གོང་འོག་གཉིས་ཀའི་ནང་ལོགས་ལ་ཁྲིམས་འཆར་ཅིག་འགྲོ་བསྡད་ཡོད་རེད་ད་ཁྲིམས་འཆར་དེ་གི་ཚིག་འགྲིག་དང་མ་འགྲིག་དང་དེ་ཚོ་གྲོས་ཚོགས་འཐུས་མི་ཁོ་རང་ཚོ་ཕར་ཚུར་གོ་བསྡུར་གནང་བྱས། ད་ལྟའི་ཆབ་སྲིད་གནས་བབ་དང་བསྟུན་བྱས་ཁོང་ཚོས་ཐག་གཅོད་ཅིག་བྱས་ཡོང་གི་རེད་གང་ལྟར་ཁྲིམས་དེ་གཏན་འབེབས་བྱས་ཚར་བའི་རྗེས་ལ་བོད་འདི་ད་དུང་ཡིན་ནའི་དཀའ་རྙོག་སེལ་ཚར་མེད་པ་ཅིག་ལ་ངོས་འཛིན་བྱེད་ཡ་ཅིག་གནས་བབ་ཅིག་ཆགས་བསྡད་ཡོད་རེད་ད་འདི་རྒྱབ་ལྗོངས་ཀྱི་གཞི་རྩ་ལ་བཞག་ནས་དེང་སང་ང་ཚོ་ཕར་ད་ལུང་པ་སོ་སོ་སོ་འགྲེལ་བཤད་རྒྱག་ག་འགྲོ་བའི་སྐབས་ལ་ཡ་གང་ལྟར་ཁྱེད་རང་ཚོས་ཀྱི་བོད་དེ་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་ཆ་ཤས་རེད་ཟེར་ལབ་པ་ཡིན་ན། རྒྱལ་སྤྱིའི་གི་ཁྲིམས་དང་འགལ་གི་ཡོད་རེད་ད་བྱས་ནས་ཕར་གསལ་པོ་ལབ་གི་ཡོད། འདི་ལབ་ཡ་དེའི་རྒྱུ་མཚན་ག་རེ་བཤད་གི་ཡོད་རེད་ཟེར་ན། ང་ཚོ་དང་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་བར་ལ་གན་ཡིག་ཟེར་ན་རེད་ཆིངས་ཡིག་ཟེར་ན་རེད་གཅིག་མ་ཡོད་མ་རེད་ད་དེ་གྲོས་མཐུན་དོན་ཚན་བཅུ་བདུན་ཟེར་དེ་རེད། དེ་ཡང་ཆབ་མདོ་བཙན་འཛུལ་བྱས་ཚར་ནས་རྗེས་ལ་ཨ་ནི་ང་ཚོ་ལ་དམག་གི་ཉེན་བརྡ་བཏང་ནས་ས་ཡིག་རྒྱག་བཅུག་པ་རེད། རྒྱལ་སྤྱིའི་ཁྲིམས་ཀྱི་ཐོག་ནས་བཤད་ན་དེ་ནུས་མེད་རེད། གལ་སྲིད་རྒྱལ་སྤྱིའི་ཁྲིམས་དེ་ལག་བསྟར་བྱེད་དགོས་ཀྱི་ཡོད་ན། འཛམ་བུ་གླིང་ཡོངས་རྫོགས་ལག་བསྟར་བྱེད་དགོས་ཀྱི་ཡོད་བོད་ནང་ལག་བསྟར་བྱེད་མི་དགོས་ན་ན་ག་རེ་བྱེད་ཀྱི་ཡོད་རེད་བྱས་རྗེས་དེའི་ལན་ཐེངས་གཅིག་རྩོད་པ་རྒྱག་གི་ཡོད་རེད་དེ་ལན་རྒྱག་ཐུབ་ཁག་པོ་རེད་ཤག། གཉིས་པ་དེ། ཁྱེད་ཚོས་ཕྱོགས་གཅིག་ནས་བོད་དེ་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཆ་ཤས། རེད་ལབ་ཀྱི་འདུག། ཕྱོགས་གཞན་པ་གཅིག་ནས་རྒྱལ་བ་རིན་པོ་ཆེའི་སྐུ་ཚབ་དང། རྒྱ་ནག་གཞུང་གི་བར་ལ་ཡང་ཞི་མོལ་ལ་རྒྱབ་སྐྱོར་ཡོད་ཅེས་ལབ་བསྡད་ཀྱི་འདུག་དེ་གཉིས་ནི་འགབ་མཚུངས་པོ་མི་འདུག་ཅེས་བཤད་བསྡད་ཀྱི། གང་ཡིན་ཟེར་ན་བོད་ནང་ལོགས་ལ་ཡང་དམ་པོ་ཞེ་པོ་ཅིག་སྟངས་འཛིན་བྱས་བསྡད་ཀྱི་འདུག། ད་རྒྱལ་སྤྱིའི་སྤྱི་ཚོགས་ཚང་མས་ཀྱིས་རྒྱ་ནག་གིས་ལབ་ལབ་པ་ནང་བཞིན་བྱས་ནས་ཚང་མ་ལོགས་བོད་དེ་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་ཆ་ཤས་ཤིག་རེད་ལབ་ཀྱི་ཡོང་དུས་ཙམ་པ་ལ། རྒྱ་ནག་ང་ཚོའི་རྩ་ལ་ཡོང་ནས་སྐད་ཆ་བཤད་དགོས་ཡ་གི། གནད་འགག་ཁོ་རང་ལ་མེད་པ་ཆགས་སོང་བ་དང་རྒྱུ་མཚན་ཁོ་རང་ལ་མེད་པ་ཆགས་སོང་བ། རྒྱུ་མཚན་གཅིག་དེ་བོད་ལོ་རྒྱུས་ཀྱི་ཐོག་ནས་རང་བཙན་ཡིན་པའི་གནས་བབ་འདི་རེད་བ་དེ་ང་ཚོས་བཤད་ཀྱི་མེད་ས་ད་ཕྱི་གི་ཕྱིའི་མི་ཡིས་བྲིས་ཡོང་གི་འདུག་རྒྱ་རང་གིས་བྲིས་ཡོང་གི་འདུག་འདི་སྟོན་བྱེད་དེབ་དེ་ཚོ་ཀློག་རོགས་བྱེད་ཟེར་ལབ་ནི། ལོ་རྒྱུས་ཀྱི་གནས་བབ་འདི་ཚོ་དེ་འདྲ་བྱས་ནས་ཁ་སང་ཨིན་ཇི་ལ་ཨིན་ཇི་ཕ་གིར་ཕྱིན་པའི་སྐབས་ལ་ཡང་དེ་ག་རང་ལབ་གི་ཡོད་དེ་ལོ་རྒྱུས་ཀྱི་གནས་བབ་ཟེར་མཁན་དེ་མཁས་པ་དང་ཁོ་དངོས་ཡོད་གནས་ཚུལ་ལ་གཞི་བཞག་ནས་བྱུང་རབས་བྲིས་ཡས་རེད་མ་གཏོགས་ཅིག་གིས་དེ་གཞུང་གཅིག་གི་འདོད་པ་འགྲོ་དང་མ་འགྲོ་ལ་བལྟས་བྱས་འདི་འགྱུར་བ་བཏང་ཡག་གི་གནས་སྟངས་མ་རེད་བ། རྒྱ་ནག་གཞུང་གིས་འདི་བཤད་བསྡད་པ་ཡིན་ན་ཁོ་རན་པོ་དང་འཚམ་པོ་མ་རེད་བ། ལོ་རྒྱུས་ཟེར་མཁན་དེ་འགྱུར་བ་བཏང་ཐུབ་ཡག་གི་གནས་སྟངས་ཤིག་མ་རེད་བ། གང་བྱུང་བ་དེ་བྱུང་ཟིན་པ་རེད། དེ་ཡིན་དུས་དེ་འདྲའི་གཅིག་གི་ཐོག་ནས། ད་ལྟ་ད་གཞུང་སོ་སོ་སོ་ལ་འབད་བརྩོན་བྱེད་ཡག་དང་གཞུང་སོ་སོ་སོ་ལ་བདེན་རྫུན་གི་གནས་བབ་འགྲེལ་བཤད་བརྒྱབ་པའི་ཐོག་ནས་ཨ་ནི་རྒྱ་ནག་ལ་ཕར་གནོན་ཤུགས་སྤྲད་ཡག་རེད། བོད་པ་ལ་རྒྱབ་སྐྱོར་ཐོབ་ཡག་རེད་དེ་ཚོ་བྱས་ནི་ད་རྒྱ་ནག་ང་ཚོའི་རྩ་ལ་ཚུར་ཡོང་ཡག་གི་རྨང་གཞི་དེ་བཟོ་དགོས་ཀྱི་འདུག། བོད་ལོ་རྒྱུས་ཀྱི་ཐོག་ནས་ཨ་ནི་རང་བཙན་ཡིན་པའི་གནས་བབ་འདི་ལ་ངོས་འཛིན་ཅིག་བྱུང་བ་ཡིན་ན་རྒྱ་ནག་གིས་བསམ་བློ་མང་དག་རང་དང་ཆ་འགྲོ་གི་རེད། འདིའི་རྒྱུ་མཚན་ལ་བརྟེན་ནས་ང་ཚོ་ད་ཐབས་བྱུས་འདྲ་བོ་དེ་འགྱུར་བ་བཏང་ཡ་དང་དེའི་གནས་སྟངས་འདྲ་བོ་དེ་འདུག་ཕྱིན་ཆ་བ་ནི་ད་འདིའི་ཚན་པ་གཉིས་པ་དེ་ནང་ལོགས་ལ་གཅིག་དེ་བོད་རྒྱ་འབྲེལ་མོལ་བྱས་སླར་གསོ་བྱས་དེ་བྱས་ཚན་པ་གཉིས་པ་དེ་ནང་ལོགས་ད་གནས་ཚུལ་འཛིན་སྐྱོང་མ་ལག་ལེགས་བཅོས་བྱས་དེ་རེད། བོད་ནང་ཡོད་མཁན་བོད་མི་ཚོས་ད་དཀའ་ལས་ཞེ་པོ་ཅིག་རྒྱག་གི་ཡོད་རེད་སོ་སོའི་སྲོག་ཡན་ཆད་ནས་བློས་བཏང་གི་ཡོད་རེད་བཙོན་ཁང་ནང་ལོགས་ལ་ཞེ་པོ་ཅིག་གི་ད་དངོས་གནས་མནར་གཅོད་མྱང་གི་ཡོད་རེད་དེ་ཡིན་ནའི་ད་དུང་སྙིང་སྟོབས་ཞུམ་པ་མེད་པ་བྱས་ནས་ལྷག་བསྡད་ཡ་དེ་ང་ཚོ་མ་རྩ་གཙོ་བོ་འགྲོ་གི་རེད་ད་བོད་པའི་འཐབ་རྩོད་ཀྱི་འདི་ཆགས་བསྡད་གི་ཡོད་རེད་ད་ང་ཚོས་ཁོ་ཚོའི་དཀའ་ལས་བརྒྱབ་བཞག་པ་འདི་དཀའ་ལས་བརྒྱབ་པ་རེད་ད་འདི་འཛམ་བུ་གླིང་གིས་མ་ཤེས་པ་ཡིན་ན། ཨང། ཁོ་བོ་ད། ག་རེ་ཟེར་དགོས་རེད། ཁོ་ཚོའི་དཀའ་ལས་བརྒྱབ་པ་དེ་གི་དོན་དག་དེ་འགྲུབ་ཐུབ་ཀྱི་ཡོད་མ་རེད་བ། དེ་ཡིན་དུས་ད་ང་ཚོ་བཙན་བྱོལ་ནང་ཡོད་མཁན་གྱི་བཙན་བྱོལ་བོད་མི་རྒྱག་རོམ་བྱེད་གཙོ་བོ་གྱུར་བའི་གི་ད་བཙན་བྱོལ་བོད་མིའི་སྒྲིག་འཛུགས་དེའི་ད། འགན་གཙོ་བོ་འཁྱེར་ནི་ཨ་ནི་བོད་པ་མི་རེ་ངོ་རེ། འཛམ་བུ་གླིང་ག་པ་ལ་བསྡད་གི་ཡོད་པ་ཡིན་ནའི་དེ་གའི་ཚང་མ་ལོག་གི་ད་བོད་ནང་ཡོད་མཁན་གྱི་བོད་མིའི་སྐུ་ཚབ་བྱས་ནི་ད་གཞུང་དང་སྒྲིག་འཛུགས་སྒེར་ཚགས་པར་རྒྱག་མཁན་བློ་ལྡན་ལྟེ་གནས་ཁང་སུ་འདྲ་ཞིག་མ་ཡིན་ནའི་དེ་ཚོ་ལ་ཕར་འབྲེལ་བ་བྱེད་བྱེད་བྱེད་ད་བཤད་ཐུབ་ཡས་ཀྱི་གནས་སྟངས་ཅིག་བཟོ་དགོས་ཀྱི་ཡོད་རེད། འདིའི་གནས་སྟངས་བཟོ་ཐུབ་པ་ལ་གནས་ཚུལ་གྱི་ཁུངས་དང་གནས་ཚུལ་དཔྱད་པ་བྱེད་ཡས་གནས་ཚུལ་དཔྱད་པ་བྱས་བྱས་པ་ནང་ནས་སྙིང་པོ་བཏོན་བྱས་ཕར་ཞུ་དགོས་ཡས་དེ་ཚོ་ཕྲན་ག་གི་འགྲོ་ལུགས་འགྲོ་སྟངས་འདི་ཆ་ཚང་ཞིག་མེད་པ་ཡིན་ན་ཨ་ནི་ཁག་པོ་ཆགས་ཀྱི་ཡོད་རེད་དེ་ཡིན་དུས་ཙམ་པ་ད་ལྟ། གཏན་འཇགས་འཐབ་ཇུས་ཚོགས་ཆུང་བརྩི་བའི་སྒྲོམ་གཞི་འདིའི་འོག་ནས་ལས་ཀ་བྱེད་སྟངས་དེ་བདེ་སྲུང་གི་གཙོ་བོ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུའི་སྲུང་བྱེད་ཀྱི་འགན་འཁྱེར་དགོས་ཡོད་པ་དེ་ནི་དེའི་ཐོག་ལ་ད་ལས་འགན་གལ་ཆེ་ཤོས་གཅིག་དེ་བོད་ནང་གནས་ཚུལ་མཁོ་སྒྲུབ་བྱེད་ཡ་སྲིད་ཇུས་ཉམས་ཞིབ་ཁང་དཔྱད་པ་བྱེད་ཡ་ཕྱི་དྲིལ་ལས་ཁུངས་ཀྱིས་གནས་ཚུལ་འདི་གའི་ནང་ལོགས་ང་ཚོས་སྙིང་པོ་བསྡུས་བྱས་ད་ལྟ་བོད་དོན་ཞུ་གཏུག་ལས་འགུལ་བ་ཡིན་ནའི་རེད་བོད་དོན་རྒྱབ་སྐྱོར་བ་ཡིན་ནའི་རེད་གྲོས་ཚོགས་འཐུས་མི་ཡིན་ནའི་རེད་ང་ཚོ་འདི་ཕར་སྲིད་སྐྱོང་དང་ཕྱི་དྲིལ་བཀའ་བློན་དང་ཕྱི་དྲིལ་གྱི་ལས་བྱེད་དང་འབྲེལ་ཡོད་སུ་བོད་དོན་ཞུ་གཏུག་སྤྱི་འཐུས་རྣམ་པ་ཚོ་ཕེབས་ཀྱི་ཡོད་ནའི་ཁོ་རང་ཚོ་ལ་ཕུལ་ཆོག་ཆོག་གི་ཡིག་ཆ་དེ་འདྲ་བཟོ་དགོས་ཀྱི་ཡོད་རེད་ངོ་མ་བྱས་ན་དེ་ཡིན་དུས་བསམ་པ་ལ་ད་ད་ལྟ་ཡིན་ནའི་ང་ཚོ་ཏོག་ཙམ་ང་ཚོ་རྗེས་ལུས་ཐེབས་བསྡད་ཡོད་ད་རིང་མིན་ཚོགས་འདུ་ཆེན་པོ་དེ་འདྲ་ཚོགས་ཡོང་གི་རེད་ས་ཁུལ་ལ་ཚོགས་འདུ་ཚོགས་ཡོང་གི་རེད་དེ་ཚོའི་བརྒྱུད་ནས་ཨ་ནི་གོམ་སྟབས་ཏོག་ཙམ་ཤུགས་ཆེར་རྒྱབ་ཐུབ་ཡག་གི་རེ་བ་འདྲ་བོ་ཅིག་དེ་བཞིན་བྱེད་ཀྱི་ཡོད་རེད་དེ་ཡིན་དུས། ད་གནས་ཚུལ་མཁོ་སྒྲུབ་བྱེད་ཡ་ལ་ཡིན་པ་ཡིན་ནའི། སྔ་མོའི་འགྲོ་སྟངས་ཀྱི་ཐོག་ནས་མཁོ་སྒྲུབ་བྱེད་དེ་འདྲ་ཡོང་སྲིད་ཀྱི་རེད་དེང་སང་གི་འཕྲུལ་ཆས་བེད་སྤྱོད་བཏང་ནས་མཁོ་སྒྲུབ་བྱེད་དགོས་ཡ་དེ་འདྲ་ཡོང་སྲིད་ཀྱི་རེད་ད་དཀའ་ལས་ཁག་པོ་འདུག་བོད་ནས་ཡོང་མཁན་མི་ཉུང་དྲགས་ཤག་ཅི་ཅི་བྱས་ཤག་ཁ་པར་བཏང་ཐུབ་ཀྱི་མི་འདུག་རླུང་འཕྲིན་བོད་སྐད་ཉན་ཐུབ་ཀྱི་མི་འདུག་བྱས་དེ་འདྲའི་གི་གནས་ཚུལ་གཅིག་པོ་མ་ཡིན་པ་བྱས་རྗེས་ང་ཚོས་དེ་ལ་གདོང་ལེན་བྱས་ནས་འགྲོ་དགོས་ཀྱི་ཡོད་རེད་དེ་མཚོན་པའི་ཐབས་ཤེས་སྣ་ཚོགས་ཅིག་དེ་ཚོ་ནི་དབུས་ནས་བཙལ་བྱས་འགྲོ་བསྡད་ཀྱི་ཡོད་རེད་ཨ་ནི་དེ་ནང་བཞིན་བྱས་ནས་ད་གནས་ཚུལ་གང་ཡོད་པ་དེ་དཔེར་ན་བྱུང་ཚར་བ་དེ་ག་དེ་བྱུང་ཚར་བ་རེད་བ། དེ་སྲིད་ཇུས་ཉམས་ཞིབ་ཁང་གིས་སོ་སོ་སོའི་གི་བརྗོད་གཞི་ལ་དཔག་པའི་གི་བྱུང་རབས་དང་བསྟུན་ནས་ཨ་ནི་ལོ་ག་དུས་ནས་སྲིད་ཇུས་ག་རེ་ཟིན་འདུག་དེ་ལ་འགྱུར་བ་ག་དུས་འགྲོ་འགྱུར་བ་ཕྱིན་པ་དེའི་ཉེར་ལེན་ལ་བརྟེན་ནས་ཡང་ཤུགས་རྐྱེན་ག་རེ་ཐེབས་འདུག་དེ་གའི་ཚང་མ་གཅིག་ཚད་ལྡན་གཅིག་ཞིབ་འཇུག་ཐེངས་གཅིག་ཡག་པོ་བྱེད་ཨ་ནི་བཤད་ཡག་གི་གཞི་རྩ་ཡག་པོ་གཅིག་བཟོས་བཞག་པ་ཡིན་ན་དེ་ཚང་མ་ལོ་ལ་ཕན་འགྲོ་གི་རེད་ང་ཚོ་སུ་ཕར་ཚུར་ཕྱིན་པ་ཡིན་ནའི་ཚོགས་འདུ་ཅིག་བཤད་དགོས་ཀྱི་ཡིན་ནའི་ཁོ་བཤད་ཆོག་ཆོག་རེད་དེ་འདྲ་བྱས་ནས་འདི་གས་དེ་ཡང་ཡག་པོ་བྱས་ནས་ཚད་ལྡན་གཅིག་བཟོ་དགོས་ཡ་ཨ་ནི་ད་ནང་བཞིན་གི་གནས་ཚུལ་ཁྱབ་སྤེལ་མ་ལག་སྲིད་དོན་ཚན་པ་དང་ཕྱི་དྲིལ་ལས་ཁུངས་ཀྱི་འགན་འོག་ནས་ད་ལྟ་སྲིད་ཇུས་ཉམས་ཞིབ་ཁང་གིས་ཕྱག་ལས་གནང་གི་ཡོད་རེད། གནས་ཚུལ་ཁྱབ་སྤེལ་མ་ལག་ནང་ནས་འགྲེམས་སྟོན་ཁང་ཡང་དེ་ནང་བརྩིས་ན་འགྲིག་གི་ཡོད་རེད། དེ་ནས་མར་ཕྱིན་ད་གཙོ་བོ་དེ་ག་དེ་དོན་གཅོད་ཁག་བཅུ་གཉིས་དང་པེ་རི་སི་ལས་ཁུངས་ད་ཁག་བཅོ་གསུམ་དེ་ག་དེ་རེད། དོན་གཅོད་ཁག་སོ་སོ་སོའི་ངོས་ནས་འགན་འཁྱེར་དང་འགན་འཁྱེར་བ་ལ་དོན་གཅོད་སོ་སོ་སོ་གིས་ད། ང་ཡང་དོན་གཅོད་ཅུང་ཞིག་བྱས་མྱོང་བ་རེད་དུས་ཚོད་གཏོང་ཡག་ཁག་པོ་ཞེ་པོ་ཅིག་ཡོད་རེད་དེ་ཡིན་དུས་སོ་སོས་ཞིབ་འཇུག་བྱས་ད་ཕྱི་སྲིད་ལས་ཁུངས་བཤད་དགོས་ནའི་སུ་ལ་བཤད་དགོས་ཡིན་ན་དེ་གྲ་སྒྲིག་བྱེད་པ་ཁག་པོ་རེད་དེ་ཡིན་དུས་དེ་ཚོའི་ཚན་ཁག་དེ་ཚང་མ་ལོ་ཕྱི་དྲིལ་ལས་ཁུངས་ནས་མར་ཤར་རྒྱག་གཅིག་དོན་གཅོད་སོ་སོ་སོར་དུས་ཐོག་དུས་ཐོག་དུས་ཐོག་བཏང་ཐུབ་པ་ཡིན་ན་ཨ་ནི་དོན་གཅོད་སོ་སོའི་གི་ཁྱབ་ཁོངས་ལ་ད་བོད་དོན་ཞུ་གཏུག་དང། བོད་དོན་རྒྱབ་སྐྱོར་ཚོགས་པ་དང་གྲོས་ཚོགས་འཐུས་མི་ཡིན་ནའི་ཚང་མ་ལོ་ལ་ཡ་དེ་འདྲའི་བརྒྱུད་བྱས་བློ་འདོན་ལྟེ་གནས་ཁང་དེ་ཚོའི་བརྒྱུད་ནས་མར་ཅིག་གནས་ཚུལ་ཁྱབ་སྤེལ་བྱེད་ཡག་གི་མ་ལག་དེ་གས་ཚད་དང་ལྡན་པ་ཅིག་བྱུང་ཐུབ་པར་འབྲེལ་བ་བྱེད་ན་དེ་ང་ཚོ་ལས་འགན་སྒྲུབ་དགོས་ཡ་དེ་ཏག་ཏག་ཡོང་གི་རེད་ད་དམིགས་བསལ་ག་རེ་ཟེར་གྱི་ཡིན་པ་དོན་དག་ག་འདྲ་ཅིག་སྒྲུབ་ཀྱི་རེད་ཟེར་ཡ་དེ་གནས་སྟངས་འགྱུར་འགྲོས་ལ་ལྟ་གི་ལྟ་གི་ལྟ་གི་བྱས་བྱས་ད་ལྟའི་དུས་ཚོད་ཡིན་པ་ཡིན་ན་ང་ཚོ་ཉིན་རེ་ཉིན་རེ་ཆུ་ཚོད་ཁ་ཤས་ཅིག་གནས་ཚུལ་ལྟ་ཡ་རང་ལ་འགོར་གྱི་འདུག་བ་ཀློག་ཡ་དང་ལྟ་ཡ་ལ་འགོར་ད་དེང་སང་སྔས་མ་དང་མ་འདྲ་བའི་རྒྱ་ནག་སྐོར་གནས་ཚུལ་མང་པོ་ཐོན་གྱི་ཡོད་རེད་རྒྱ་ནག་གི་གནས་ཚུལ་ཞེ་པོ་ཅིག་བཀག་སྡོམ་བྱེད་ཀྱི་ཡོད་རེད་ཡིན་ནའི་གནས་ཚུལ་ཐོན་མཁན་མང་པོ་ཞེ་པོ་ཅིག་ཐོན་གྱི་ཡོད་རེད་དེ་ཡིན་ཙམ་པ་ད་ཕྱོགས་ག་བ་ག་ས་ནས་ཚང་མ་ལྟ་དགོས་ཀྱི་ཡོད་དུས་ཙམ་པ་ལ་ཨ་ནི། ང་ཚོ་བོད་དོན་ཞུ་གཏུག་གི་ལས་ཀ་བྱེད་དགོས་ཀྱི་ཡོད་ན། ད་ཐ་མ་ནས་འདིའི་འོག་ལ་ཕལ་ཆེར་གཅིག་བྱེད་ན་འགྲིག་གི་མེད་འགྲོ། ང་ཚོ་གཞོན་སྐྱེས་ཀྱི་ནུས་སྟོབས་སྤེལ་ཡ་ནང་ལ་ཡོད་རེད་དེ་ཡིན་ནའི་བོད་དོན་གྱི་ཞུ་གཏུག་ལས་འགུལ་དང་པོ་མགོ་ཚོད་དགོས་རེད་གནས་ཚུལ། མགོ་ཚོད་ན་ཨ་ནི་མི་ལ་ཕར་བཤད་ཡ་ཡོད་རེད། མགོ་མ་ཚོད་ན་མི་ལ་ཕར་བཤད་ཡ་ཡོད་མ་རེད་ཨ་ནི་བཤད་ས་དེ་སུ་ཡིན་མིན་དེ་གསལ་པོ་ཞིབ་པོ་གཅིག་ངོས་འཛིན་དགོས་རེད། འདིའི་གི་དོ་སྣང་དང་དབྱིངས་སྒྲིག་འཛུགས་ཡིན་ན་སྒྲིག་འཛུགས་གང་ཟག་ཡིན་ན་གང་ཟག་ཆབ་སྲིད་པ་ཡིན་ན་ཆབ་སྲིད་པ་བློ་འདོན་ལྟེ་གནས་ཁང་ཡིན་ན་བློ་འདོན་ལྟེ་གནས་ཁང་འདིའི་གི་ངོ་བོ་ཅིག་ཧ་གོ་བ་བྱེད། ཨ་ནི། ཁྱོན་ཡོངས་ཀྱི་འཛམ་བུ་གླིང་གི་ཆབ་སྲིད་གནས་སྟངས་དང་ཁུལ་དེ་གི་ཆབ་སྲིད་གནས་སྟངས་དེ་ཚོ་ལ་དོ་སྣང་བྱེད་ཐུབ་པ་ཡིན་ན་དེ་བས་ཀྱང་སྐད་ཆ་བཤད་ཡ་ལ་ཡང་ག་རེ་བཤད་དགོས་ཀྱི་འདུག་མི་འདུག་དེ་ཚོ་ཚང་མ་ལ་ཡང་བསམ་བློ་བཏང་ཡ་གི་ཁྱད་པར་ཞིག་ཡོང་གི་རེད་དེ་ཡིན་དུས། བོད་རྒྱའི་གི་དཀའ་རྙོག་དང་འབྲེལ་བའི་ཐོག་ནས། ལས་འགན་དང་པོ་འདི་སྐོར་ལ་ད་ལྟ་བཀའ་ཤག་གི་བསམ་བློ་ག་རེ་གཏང་གི་ཡོད་རེད་ཟེར་ན་དེ་འདྲའི་ཅིག་བྱས། ཨ་ནི་དེ་ནས་མ་འོངས་པ་སྲིད་སྐྱོང་སུ་ཕེབས་པ་ཡིན་ནའི་ཡང་སྐབས་དང་དུས་སོ་སོ་ལ་ཆབ་སྲིད་ཀྱི་འགྱུར་བ་ག་འདྲས་འགྲོ་དེ་ལ་དཔག་པའི་གི་སྲིད་ཇུས་དེ་དབུ་མའི་ལམ་ལ་འགྱུར་བ་མ་ཕྱིན་པ་དེ་རང་འཇགས་བྱས་ཡིན་ནའི་དེའི་འོག་གི་སྒྲུབ་སྟངས་ཀྱི་ཐབས་བྱུས་དེ་ད་མ་འདྲ་མ་འདྲ་མ་ནས་གར་འཇོག་དེ་རིག་པ་གསར་པ་གཏང་གི་གཏང་གི་གཏང་གི་བྱས་ནས་གནས་སྟངས་ལ་དཔག་པའི་བྱེད་མ་ཐུབ་པ་རེད་ན་རྗེས་ལུས་ཐེབས་འགྲོ་གི་ཡོད་རེད་དེ་ཡིན་དུས་ད་ལན་བཀའ་ཤག་གི་བསམ་བློ་འདི་བཏང་བྱས་ད་ལྟ་འགྲོ་བསྡད་ཀྱི་ཡོད་དེ་ལ། དེ་ཡིན་དུས་དེ་ནས། ཨ་ནི་ཁོ། གྲུབ་འབྲས་ཀྱི་ག་ལ་དེ་གང་འཚམ་ཐོན་གྱི་འདུག་བསམ་ཡས་ཆེ། ཨ་དེ་ངེས་པར་དུ་གཅིག་ཞུ་བྱེད་ན་བསམ་སོང་དེ་གྲོས་ཚོགས་ལ་ཞུས་ཟིན་པ་རེད། ང་ཚོའི་ཐབས་བྱུས་དེ་སྲིད་བྱུས་དབུ་མའི་ལམ་གྱི་འོག་ནས་ཐབས་བྱུས། ལོ་རྒྱུས་ཀྱི་ཐོག་ནས་རང་བཙན་གནས་བབ་བཤད་ཡ་དེ་ལ་དགོས་པ་རྒྱུ་མཚན་གཙོ་བོ་བཞི་ཡོད་ཟེར་ནས་ཞུ་བསྡད་ཀྱི་ཡོད་གཅིག་དེ་རྒྱ་ནག་ལ་གོ་བརྡ་སྤྲད་དགོས་ཀྱི་འདུག་ཟེར། ག་རེ་ཡིན་ཟེར་ན། ཁོང་ཚོ་ལ་གནད་འགག་ཆེ་ཤོས་དེ་རྒྱལ་ཁབ་ཀྱི་མངའ་དབང་ཟེར་ཡག་དེ་ཆགས་ཀྱི་ཡོད་རེད། ད་ད་ལྟ་བར་དུ་ང་ཚོ་བཟོད་པོ་བྱས་བྱས་འདུག་བྱེད་བསྡད་པ་རེད་ང་ཚོ་བཟོད་པོ་བྱས་བསྡད་པའི་སྐབས་ལ་ཡིན་ནའི་ཡ་ལན་ཚད་ལྡན་ཅིག་བྱེད་ཀྱི་ཡོད་མ་རེད་པ་དེ་མེད་པ་ཡིན་ན་འཛམ་བུ་གླིང་ལ་ང་རང་ཚོའི་ལོ་རྒྱུས་ཀྱི་གནས་བབ་འགྲེལ་བཤད་རྒྱག་ཡ་ང་ཚོ་ལ་ཐོབ་ཐང་ཆ་ཚང་ཅིག་ཡོད་དགོས་ཀྱི་རེད་དེ་ཡིན་ན་ང་ཚོ་རྒྱབ་ཀྱི་རེད་ད་རྒྱ་ནག་གི་ཡིན་པ་ཡིན་ན་དེ་ཤེས་པ་བྱེད་དགོས་ཀྱི་རེད་ད་དེ་ཁྱེད་རང་ཚོས་ག་ཚོད་ཅིག་བཅོས་ཡས་ཐབས་ཤེས་བྱས་པ་ཡིན་ནའི་དེ་བཅོས་ཐུབ་ཀྱི་མ་རེད་ད་ལོ་རྒྱུས་ལོ་རྒྱུས་རེད་ད་ཟེར་ཡ་དེ་གོ་བརྡ་དེ་རྒྱ་ནག་ལ་ཅིག་སྤྲད་དགོས་ཀྱི་འདུག

རྒྱ་ནག་མན་ཇུ་དེ་རྒྱ་ནག་གི་ཆ་ཤས་རེད། སོག་པོ་རྒྱ་ནག་གི་ཆ་ཤས་རེད། ཤར་ཏུར་ཀི་སི་ཐན་རྒྱ་ནག་གི་ཆ་ཤས་རེད་ཟེར་ནས་རྒྱལ་ཁབ་གཞན་པ་ལབ་བཅུག་གི་མི་འདུག་ག། ག་རེ་བྱས་ནས་བོད་གཅིག་པུ་སྒང་ལབ་བཅུག་གི་ཡོད་རེད་དེ་གནད་འགག་ཅིག་ཆགས་བསྡད་ཡོད་རེད་བ། ག་རེ་བྱས་ནས་ལབ་བཅུག་གི་ཡོད་རེད་ཟེར་ནས་རྒྱ་ནག་ཁོ་རང་ཚོས་ཧ་གོ་གི་ཡོད་རེད་ཟེར་དགོས་རེད་ཁོ་རང་ཚོས་བོད་སྒང་ལ་དབང་བསྒྱུར་བྱེད་ཡག་གི་ཁྲིམས་མཐུན་གནས་བབ་མེད་པ་དེ་ཁོང་ཚོས་ཧ་གོ་གི་ཡོད་སོང་ཙང་ཨ་ནི་རྒྱལ་སྤྱིའི་སྤྱི་ཚོགས་ནས་ཁྲིམས་མཐུན་གྱི་གནས་བབ་རག་ཡ་ཐབས་ཤེས་བྱེད་གི་ཡོད་རེད། ད་ཁྱེད་རང་ཚོ་སུ་ཡིན་པ་ཟེར་ནས་སྐད་ཆ་དྲི་གི་ཡོད། བསྡུས། རྒྱ་ནག་ལས་ཡང་ལག་འཁྱེར་འདྲ་པོ་བཟོས་ནས་སྤྲད་བསྡད་ངེས། ང་ཚོ་ལོ་སྟོང་ཕྲག་མང་པོ་བོད་མཐོ་སྒང་དེ་སྒང་ལ་བསྡད་ཚར་བ་རེད། ཕྱིའི་མི་དང་འབྲེལ་བ་མ་བྱས་པར་བྱས་ཙང་ཡུན་རིང་པོ་བཞུགས་ཅིང་གནས་པའི་རྒྱུ་མཚན་ལ་བརྟེན་ནས་ང་ཚོའི་དོན་དག་ལ་ཁྱིམ་མཚེས་རྒྱལ་ཁབ་ཚང་མར་ཐག་གཅོད་ནས་ཕྱི་མར་ལོགས། ད་ནངས་ང་ཚོ་སྐྱབས་བཅོལ་ཡིན་པའི་སྐབས་ལ་ཁྱོད་རང་ཚོ་ང་ཚོའི་སྐབས་ལ་ཐག་གཅོད་གི་འདུག། དབང་ཆ་སུར་ཡོད་རེད། དེའི་དབང་ཆ་དེ་རྒྱལ་བ་རིན་པོ་ཆེ་དང་བོད་མི་མང་ལ་མ་གཏོགས་ཡོད་མ་རེད་ཟེར་མཁན་དེ་གསལ་པོ་བྱས་ནས་གོ་བརྡ་སྤྲོད་དགོས་ཡོད་རེད་དེ་ནས་གསུམ་པ་དེ་རྒྱལ་སྤྱིའི་ཆེད་དུ་གསུམ་པ་དེ་ད་བོད་པའི་ང་རང་ཚོ་བོད་རིགས་རང་ལ་ང་ཚོ་ད་ཚོགས་འདུ་ནང་ཕྱིན་པ་ཡིན་ནའི་འདུག་ཕྱིན་ན་མ་ཡ་བོད་ཀྱི་ལོ་རྒྱུས་སྒང་ལ་བལྟ་མྱོང་མཁན་ག་ཚོད་ཡོད་ལག་པ་བརྐྱངས་ལབ་པ་ཡིན་ན་ད་དེང་སང་ལག་པ་བརྐྱངས་ལབ་ཀྱི་མེད་ལབ་པ་ཡིན་ན་ང་ངོ་ཚ་གི་འདུག། ག་རེ་ཟེར་ན་བོད་པ་རང་གིས་བོད་པའི་ལོ་རྒྱུས་སྒང་ལ་ག་ཚོད་ཞིག་དོ་སྣང་བྱེད་ཀྱི་ཡོད་རེད། ད་ང་ཚོའི་མི་རབས་འདི་གིས་བོད་པའི་ལོ་རྒྱུས་སྒང་ལ་དོ་སྣང་བྱེད་མ་ཐུབ་པ་ཡིན་ན་མི་རབས་རྗེས་མ་གིས་ད་དེ་བས་ཀྱང་བྱེད་ཀྱི་མ་རེད། དེ་ནས་བོད་ཀྱི་ལོ་རྒྱུས་ཤེས་མཁན་ཁོ་རང་ཡོང་གི་མ་རེད། ཨ་ནི་འཐབ་རྩོད་ཁོ་རང་གི་ངོ་བོ་གཞུང་མང་བཟོ་ལྟ་བཟོ་ཡ་གི་གནས་སྟངས་ཡང་ཡོད་མ་རེད། དེ་ཡིན་དུས་བསམ་པ་ལ་བོད་པ་རང་གིས་བོད་ཀྱི་ལོ་རྒྱུས་གནས་བབ་དེ་མ་ཤེས་པ་ཡིན་ན་སོ་སོའི་གི་ལངས་ཕྱོགས་དེ་རང་བཙན་གྱི་ལངས་ཕྱོགས་འཁེལ་གྱི་ཡོད་ནའི་རེད་དབུ་མ་འཁེལ་གྱི་ཡོད་ནའི་རེད་འདི་ལ་རྒྱབ་རྟེན་ཡོད་མ་རེད། ལོ་རྒྱུས་ཁོ་རང་མ་ཤེས་པ་ཡིན་ན། བྱས་ཙང་རྒྱབ་རྟེན་ཡག་པོ་ཅིག་དགོས་ཀྱི་ཡོད་ན། ལོ་རྒྱུས་ཀྱི་གནས་བབ་དེ་ཤེས་དགོས་ཀྱི་ཡོད་རེད། དེ་གཅིག་རེད། དེ་ནས་བཞི་པ་དེ། ང་རང་ཚོའི་འཐབ་རྩོད་ནང་ལོགས་ལ་ཡང། ཨ་ཅིག་རང་བཙན་དང་དབུ་མ་ཟེར་ཏན་དུ་བཏབ། བར་བར་དེ་བ་ལ་ཡང་ང་ཚོའི་རྩོད་པ་གཞན་པ་རྒྱག་ཡ་མེད་པ་ཡིན་ན་རང་བཙན་དབུ་མ་བརྒྱབ་བསྡད་ཀྱི་རེད། ད་དེ་མིན་པ་ཡིན་ན་ནི། ཁྲིམས་དང་སྒྲིག་གཞི་སྒང་ལ་རྩོད་པ་བརྒྱབ་བསྡད་ཀྱི་རེད། འོ་འདུག་བྱས་ནས། བརྒྱབ་བསྡད་ཀྱི་ཡོད་དུས་ད་རང་བཙན་རྩོད་གི་ཡིན་ན་འདྲ་འདུག་དབུ་མ་རྩོད་གི་ཡོད་ན་འདྲ་འདུག་ཕར་རྒྱ་ནག་ལ་ཁ་གཏད་ས་ང་ཚོ་རྩོད་ས་དེ་རྒྱ་ནག་རེད། དབུས་གཙང་གིས་མདོ་སྨད་ནས་རང་བཙན་སྤྲད་རོགས་བྱེད་ལབ་ནས་རྩོད་གི་ཡོད་མ་རེད་མདོ་སྨད་ཀྱིས་མདོ་སྟོད་ནས་རང་བཙན་སྤྲད་རོགས་བྱེད་ལབ་ནས་རྩོད་གི་ཡོད་མ་རེད་མདོ་སྟོད་ཀྱིས་དབུས་གཙང་ནས་རང་བཙན་སྤྲད་རོགས་བྱེད་ལབ་ནས་རྩོད་གི་ཡོད་མ་རེད་རྩོད་ས་དེ་རྒྱ་ནག་ལ་རྩོད་གི་ཡོད་རེད་བ། དེ་ཡིན་ན་ཕར་རྒྱ་ནག་ལ་རྩོད་དབུ་མ་ཡིན་ནའི་ཕར་རྒྱ་ནག་ལ་བལྟས་ནས་རྩོད་འོ་འདུག་བྱས་ནས་བྱེད་ཐུབ་པ་འདྲ་བོ་བྱས་ན་དེ་ནས་ང་ཚོ་ནུས་པ་སྤུངས་ཐུབ་གི་རེད། དེ་ལངས་ཕྱོགས་ཀྱི་ཐོག་ནས་མཐའ་མའི་མཐའ་ཐུག་གི་དགོས་པ་དེ་མི་འདྲ་བ་ཡོང་སྲིད་ཀྱི་རེད་དེ་ཡིན་ནའི་ད་ལྟའི་གི་བོད་ནང་འཕྲད་བསྡད་པའི་དཀའ་རྙོག་དེ་ཚང་མ་ལ་གདོང་ལེན་བྱེད་དགོས་པ་གཅིག་པ་རེད་མ་གཏོགས་གཅིག་ངའི་ལངས་ཕྱོགས་འདི་ཡིན་འདི་ཡིན་ཟེར་ནས་གཡོག་བྱེད་གལ་ལྷག་གི་མི་འདུག་བ། དེ་ཡིན་དུས་ང་ཚོའི་སྤྱི་ཚོགས་ཆུང་ཆུང་འདི་ཆབ་སྲིད་ཀྱི་ལྟ་གྲུབ་ཀྱི་ཐོག་ནས་ལངས་ཕྱོགས་མི་འདྲ་བ་ཡོད་པ་ཡིན་ནའི་ང་ཚོ་ཐུན་མོང་གི་ལས་ཀ་བྱེད་འགྲོ་ཐུབ་ཀྱི་རེད་ཞེས་ཀྱི་བརྡ་འདི་སྟོན་ཡག་གི་ཆེད་དུ་ང་ཚོ་ཡང་སྲིད་ཇུས་འཛིན་དགོས་ཡ་དེའི་གནད་འགག་དེ་འདྲའི་ཆགས་བསྡད་ཡོད་ཙང་དེ་མཉམ་དུ་ཅིག་ཞུ་བྱས་ན་བསམ་སོང།